ལས་གྲྭ་འདིའི་ནང་ལོགས་ལ་ཡ་ད་དཀའ་ངལ་དང་དེ་འདྲ་མང་པོ་ཞིག་འཕྲད་ཀྱི་ཡོད་སྐོར་གྱི་ཁྱོན་ཡོངས་ཀྱི་ལྟ་ཚུལ་ཐོག་ནས་ངོ་སྤྲོད་ཞུས་པ་རེད། ངས་སྐབས་དེ་ལ་ཡ་ཡིན། ལས་གྲྭ་འདིའི་ནང་ལོགས་ཀྱི་དམིགས་བསལ་གྱི་དཔེ་མཚོན་ལྟ་བུའི་ལས་གྲྭ་གཅིག་གཉིས་ཅིག་རྗེས་མར་གྱི་ལས་རིམ་ནང་ངོ་སྤྲོད་ཞུ་གི་ཡིན་ཟེར་ལབ་པ་ཡིན་བྱས་ཙང་དེ་རིང་ངས་བལ་ཡུལ་ནང་ཡོད་པའི་བལ་ཡུལ་གྱི་སྤོག་རའི་གནམ་ཐང་དེ་ཡིན་ཏེ་རྒྱ་ནག་གཞུང་གི་རྒྱུད་གཅིག་ལམ་གཅིག་གི་ལས་གྲྭའི་ཁོངས་གཅིག་ཡིན་ཟེར་སྐོར་དེ་དང་ལའོ་ནང་ལོགས་ལ་ཡ། རྒྱ་ནག་ནས་མར་ལའོ་གི་ཐའི་ལན་གྱི་ས་མཚམས་བར་དུ་རི་ལིའི་ལྕགས་ལམ་ཆེན་པོ་ཞིག་བཟོས་ཡོད་རེད། འདི་ཉིད་གཉིས་དཔེ་མཚོན་བཞག་བྱས་རྒྱུད་གཅིག་ལམ་གཅིག་ནང་ལོགས་ཀྱི་ལས་གྲྭ་དེ་ཚོ་ག་འདྲ་ཡོང་གི་ཡོད་མེད་དང་ལྷག་པར་དུ་འཛུགས་སྐྲུན་བྱེད་སའི་ཡུལ་གྱི་རྒྱལ་ཁབ་དེ་ཚོ་ལ་ཡང་བུ་ལོན་གྱི་ཚད་དང་དཔལ་འབྱོར་ཤུགས་རྐྱེན་གྱི་ཚད་ཐད་ཡོད་མེད་དེ་ཚོའི་སྐོར་དཔེ་མཚོན་ཚུལ་དུ་བྱས་བྱས་གཙོ་བོ་དེ་ལས་གྲྭ་དེ་གཉིས་ངོ་སྤྲོད་ཞུས་ན་བསམ་བྱུང། ཨ་ལེ་དང་པོ་དེ་ལའོ་ངོ་ངོ་སྤྲོད་ཞུས་པ་ཡིན་ན། ད་རྒྱ་ནག་གཞུང་གིས་སྔ་མོ་ནས་ལྷོ་ཤར་ཨེ་ཤི་ཡའི་རྒྱལ་ཁབ་དེ་དག་ནི་རྒྱ་ནག་གི་ཤུགས་རྐྱེན་གྱི་མངའ་ཁོངས་ལ་ཡང་བསྡུ་ཡག་གི་འདོད་པ་དེ་ཞེ་དྲགས་ཆེན་པོ་ཡོད་རེད་དེ་འདྲ་སོང་ཙང་འདིའི་ཆ་ཤས་ཀྱི་ལས་གྲྭ་གཙོ་བོ་གཅིག་རྒྱ་ནག་གི་ཞིང་ཆེན་ཡུན་ནན་གྱི་ཁུན་མིང་ནས་མར་བརྒྱུད་བྱས་རི་ལི་ལྕགས་ལམ་བྱས་ལའོ་བརྒྱུད་དེ་ནས་མར་ཕྱིན་བྱས་ཡིན་ན་ཐའི་ལན་དང་མ་ལེ་ཤི་ཡ་དང་མཐའ་མ་སིང་ག་པུར་བར་དུ་ལྕགས་ལམ་ཅིག་བཟོ་ཡག་གི་ད་ཁོང་ཚོས་འདོད་པ་ཆེན་པོ་ཞེ་པོ་ཅིག་བྱས་དེ་སྔ་ནས་བཤད་བྱས་བསྡད་པ་རེད་ད་འདིའི་གོམ་པ་དང་པོར་བྱས་པ་དེ་ཡིན་ན་ག་རེ་བྱེད་དགོས་གོ་རེད་ཟེར་ན་ད་ལའོ་ནས་འགྲོ་དགོས་གོ་རེད། ལའོ་ནས་འགྲོ་དགོས་ཡོད་སོང་ཙང་ལོ་ཁ་ཤས་ཤིག་གོང་ལ་ཡང་ད་རྒྱ་ནག་གཞུང་གིས་བེ་རྒྱ་ཞེ་པོ་ཅིག་བརྒྱབ་བྱས་ཡིན་ན་ལའོ་ནང་ལོགས་ལ་ཡང་ད་རྒྱ་ནག་གི་དཔེར་ཡུན་ནན་གྱི་གྲོང་ཁྱེར་ཤི་ཧྲོང་པན་ན་ཟེར་མཁན་དེ། ཤི་ཧྲོང་པན་ན་ཟེར་མཁན་དེ་ག་རེ་རེད་ཟེར་ན་རྒྱ་ནག་མན་ཇུའི་སྐབས་དུ་ཕར་ཐའི་ལན་གྱི་བྱང་ཕྱོགས་ཀྱི་ཡང་ད་ཆང་མའེ་ཟེར་བྱས་ད་འདིའི་རྒྱལ་ཕྲན་གྱི་ཁོངས་གཅིག་རེད། ད་རྗེས་ལ་ཡང་ཡིན་ན་མན་ཇུས་འཛིན་བདག་བྱས་བྱས་དེ་རིང་ཁ་སང་ད་རྒྱ་ནག་མངའ་ཁོངས་ཆགས་བསྡད་པ་རེད་ཟེར་ཡག་བྱས་ན་ཏའེ་མི་རིགས་ཟེར་མཁན་དེའི་རང་སྐྱོང་ཁུལ་ཡིན་ཟེར་བར་དེ་ལས་དངོས་གནས་བྱས་ན་ཕ་གིར་ཕྱིན་ན་ཅིག་ཏའེ་མི་རིགས་ཟེར་བ་རེད་ད་ཏའེ་མི་རིགས་ཟེར་ན་དངོས་གནས་བྱས་ན་ཐའེ་གི་མི་རིགས་དེ་རེད་འདི། མི་དེ་ཞེ་པོ་མཐོང་ཡག་མེད་པ་ཆགས་བཞག་ད་ཡིན་ནའི་ལས་ཧང་སངས་ཡག་ཅིག་ག་རེ་རེད་ཟེར་ན་གྲོང་ཁྱེར་དེ་ཡིན་ན་དགུན་ཁ་གནམ་གཤིས་ཡག་པོ་ཞེ་པོ་ཅིག་ཡོད་རེད་ད་ལྷོ་ཤར་ཨེ་ཤེ་ཡ་ནང་བཞིན་ཡོད་རེད་ཨ་ནི་ཁོའི་ཆགས་སྟངས་དང་ནང་ཆོས་དང་དགོན་པ་དང་དེ་འདྲ་མང་པོ་ཡོད་སོང་ཙང་དེ་རིང་ཁ་སང་དགུན་ཁའི་སྐབས་སླེབས་པའི་སྐབས་དེ་ཡིན་ན་བོད་པ་མང་པོ་ཞེ་པོ་ཅིག་གིས་ས་ཁུལ་ཕ་གིར་ཁང་པ་ཉོས་བྱས་ཡིན་ན་དགུན་ཁ་དཔེར་ད་བོད་ནང་ལོགས་གནམ་གྲང་མོ་ཡོད་ཙང་ཕ་གིར་གྲང་གཡོལ་བཟོ་འདྲ་གཅིག་འགྲོ་སའི་བཟོ་འདྲ་གཅིག་ཆགས་བྱས་བོད་པ་མང་པོ་ཞེ་པོ་ཅིག་མཐོང་རྒྱུ་ཡོད་པའི་གྲོང་ཁྱེར་ཞིག་ཆགས་བྱས་བསྡད་ཤག་རྒྱ་ནག་གཞུང་གིས་ཤི་ཧྲོང་པན་ན་ནས་མ་འགོ་བཙུགས་བྱས། ལའོ་གི་སྔ་མོའི་རྒྱལ་ས་ལུང་པ་བྷང། དེ་ནས་མར་བྷི་བྷིན། ཁོང་ཚོའི་ད་ལྟའི་རྒྱལ་ས་བྷི་ཐེན་བྱས་བྱས་ཡིན་ན་ཐའི་གི་ས་མཚམས་བར་དུ་ག་འདྲ་རི་ལིའི་ལྕགས་ལམ་དེ་བཟོས་པ་རེད། ང་སྔོན་མ་ཡིན་ན། ལའོ་གི་རྒྱལ་ས་བི་ཐེན་ནས་བྱས་བྱས་སྤྱི་སྤྱོད་རླངས་འཁོར་བསྡད་བྱས་ལུང་པ་བྷང་བར་དུ་འགྲོ་མྱོང། ཕལ་ཆེར་ཉི་མ་གཉིས་ཙམ་ཞིག་འགྲོ་གི་འདུག་ད་རིའི་སྒང་ལ་ལམ་ཁ་སྡུག་ཅག་ཞེ་པོ་ཅིག་འདུག་ད་ཡིན་ནའི་དེ་རིང་ཁ་སང་ཁོ་ཚོས་རི་ལིའི་ལྕགས་ལམ་དེ་བཟོས་ཚར་བ་རེད་རྒྱ་ནག་གི་ས་མཚམས་ཤི་ཧྲོང་པན་ན་ནས་བྱས་ཁོ་ཚོའི་རྒྱལ་ས། བི་ཐེན་བར་དུ་ལ་ནི་ཆུ་ཚོད་གསུམ་བཞིར་སླེབས་ཀྱི་ཡོད་ཟེར་རི་དེ་ཚོ་མང་པོ་ཞེ་པོ་ཅིག་བརྟོལ་བཏང་བྱས་ཡིན་ན་རི་ཁུག་ནང་འགྲོ་ཡག་འདི་བཟོས་བྱས་མགྱོགས་པོ་ཞེ་པོ་ཅིག་བཟོས་ཡོད་ས་རེད་ད་དེ་ཚོ་ཚོ་དངོས་གནས་བྱས་ན་ཧང་སངས་ཡག་ཅིག་རེད་ད་རེད་ད་ཡིན་ནའི་ལས། ཞིབ་ཕྲ་ཅིག་བལྟས་པ་ཡིན་ན། ལས་འབྲས་འདི་ལ་ཡང་སྐྱོན་ཞེ་པོ་ཅིག་ཡོད་རེད། དང་པོ་དེ་ཡིན་ན། ལའོ་སི་ནི་དེ་རྒྱལ་ཁབ་ཞེ་དྲག་གི་རྒྱལ་ཁབ་སྐྱོ་པོ་ཅིག་རེད་དམར་ཤོག་གི་རྒྱལ་ཁབ་ཅིག་རེད། མ་དང་པོ་ནས་སྔས་མ་ང་ད་ལོ་མང་པོའི་གོང་ལ་ཡ་ཕ་གི་ལའོ་ལ་ཡ་འགྲོ་བའི་སྐབས་ཁོ་རང་ནས་ལའོ་མི་ཚོས་རྒྱ་མི་མང་པོ་ཞེ་པོ་ཅིག་ཡོང་གི་འདུག་ཚོང་ཁང་དང་ཟ་ཁང་དང་ད་གང་ག་རྒྱ་མིས་ཟིན་འགྲོ་གི་འདུག་ཅེས་བཤད་བསྡད་ཀྱི་འདུག་ད་དེ་རིང་ཁ་སང་ཡིན་ན་རི་ལིའི་ལྕགས་ལམ་བཟོས་པ་ཡིན་ད་ད་བསམ་བཏང་ན་ད་རྒྱ་མི་ག་ཚད་འདི་ནས་མ་ཡོང་གི་རེད་དེ་ཡོང་གི་ཡིན་པ་དེ་གཏན་འཁེལ་བ་དེ་འདྲ་སོང་ཙང་ལའོ་མི་མང་དེ་ཚོར་ད་མ་དགའ་ཡག་གི་བསམ་བློ་དེ་ཚོ་ཤུགས་ཆེན་པོ་ཞེ་པོ་ཅིག་ཡོད་བསམ་འདུག་ད་དེ་ལས་གལ་ཆེ་ཅིག་དམིགས་བསལ་ཅིག་ག་རེ་ཟེར་ན། ལྕགས་ལམ་འདི་བཟོ་ཡག་གི་འགྲོ་སོང་ཅིག་ཡོད་རེད་བ། འགྲོ་སོང་དེ་ཡིན་ན་སྒོར་མོ་ཐེར་འབུམ་དྲུག་མན་ཙམ་ཅིག་ད་ལྔ་ཚེག་དགུ་རེད་ཤག་ད་དྲུག་མན་ཙམ་རེད་བ། འདི་ག་ཙམ་འགྲོ་སོང་ཕྱིན་ཡོད་རེད་འགྲོ་སོང་ཕྱིན་པ་འདི་ག་དེ་ཡིན་ན་ལའོ་གཞུང་གིས་སྟོན་དགོས་ཀྱི་རེད་ད་ད་དེ་རྒྱ་ནག་གི་རོགས་རམ་རེད་མི་འདུག་དེ་རྒྱ་ནག་གིས་ནི་ལའོ་ལ་ཡ་བུ་ལོན་གཡར་བྱས། ད་སྐབས་དེ་ཡིན་ན་རི་ལིའི་ལྕགས་ལམ་འདི་བཟོ་ཡག་གི་འགྲོ་སོང་དེ་ག་ཙམ་འགྲོ་གི་རེད་ཟེར་སོང་བ་ལའོ་གི་གནས་སྟངས་ལ་ཡང་དོ་སྣང་ཡོད་དཔལ་འབྱོར་མཁས་པ་དང་དེ་ཚོ་མང་པོ་ཞེ་པོ་ཅིག་ལབ་པར་ད་ལའོ་ནང་ལོགས་ལ་ཡང་འགྲིམ་འགྲུལ་གི་ལམ་ཁ་དེ་ཚོ་ཡར་བཏང་ཡག་དང་དེ་ཚོ་ད་གལ་ཆེན་པོ་ཞེ་པོ་ཅིག་རེད་དེ་ལས་ཡིན་ནའི་ལས་འདི་འདྲའི་རི་ལི་མགྱོགས་པོ་འདི་འདྲ་ཅིག་རྒྱལ་ཁབ་ཀྱི་གཞོགས་གཅིག་ནས་ཕ་གི་བར་དུ་ཆུ་ཚོད་གསུམ་བཞི་ནང་འགྲོ་ཡག་ཅིག་འགྲོ་སོང་དེ་ག་བཏང་བྱས་ཡིན་ན་བཟོ་དགོས་ཡག་ཁྱོན་ཡོད་མ་རེད། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་ལ་ཡང་ཁོ་ཚོའི་རྒྱལ་ཁབ་ཁྱོན་ཡོངས་ཀྱི་རྒྱལ་དམངས་དཔལ་འབྱོར་གྱི་བསྡོམས་འབོར་ཅིག་ཡོད་རེད་བ་དེ་ག་ཁོ་རང་ཐེར་འབུམ་བཅོ་བརྒྱད་ཙམ་ལས་ཡོད་མ་རེད། རི་ལི་ལམ་ཁ་དེ་ག་གཅིག་པོ་ལ་ཡ་ཐེར་འབུམ་དྲུག་ཙམ་གཏང་གི་ཟིན་པ་ད་ཁོ་ཚོས་ལོ་ག་ཚོད་བུ་ལོན་སྤྲད་བྱས་བསྡད་དགོས་རེད། རི་ལི་ལྕགས་ལམ་དེ་བཟོས་བའི་རྗེས་ལ་ད་བསྡད་ཡག་བུ་ལོན་སྤྲད་ཡག་དང་འདི་ག་བྱེད་དགོས་ཀྱི་རེད་བ་དེ་བྱས་པའི་རྐྱེན་གྱིས་ད་ལའོ་ནང་ལོགས་ལ་ཡང་དངུལ་ཟས་དོད་པོ་གོ་རེད། ཁོ་ཚོའི་དངུལ་གྱི་འཛའ་ཐང་མར་ཆག་བྱས་ཡིན་ན་ཅ་ལག་གོང་འཕར་ཡག་ཨ་ནི་འདི་ག་དང་ལྷག་པར་དུ་ནི་རི་ལི་ལྕགས་ལམ་དེ་འདི་ག་བཟོས་པའི་སྐབས་དེ་ཡིན་ན་བཟོ་སའི་ལམ་ཁ་དེ་ག་ཚོ་ལ་ཡ་ད་གྲོང་གསེབ་མང་པོ་མི་མང་གང་ག་གནས་སྤོ་བྱེད་དགོས་མཁན་འདི་ཞེ་པོ་བྱུང་ཡོད་ས་རེད་ད་ཡིན་ནའི་ལས་ལའོ་ཁོ་རང་ཚོ་རང་ལ་བལྟས་པ་ཡིན་ན་ད། ཁོ་རང་ཚོ་རང་གི་ད་མི་མང་ཅིག་ཡུལ་སྐོར་སྤྲོ་འཆམ་དེ་ཡོང་མཁན་མང་རུ་འདི་ཕྱིན་བྱས་ཅིག་ཚོང་ར་འདི་ཡག་རུ་ད་ཕྱིན་ཡོད་སྲིད་ཀྱི་རེད་ད་ཡིན་ནའི་སྤྱིར་བཏང་བྱས་ན་ཁོ་རང་ཚོ་མང་ཆེ་ཞིང་པ་དང་འདི་སྐྱོ་པོ་འདི་འདྲ་རེད་འདི་འདྲའི་རི་ལི་མགྱོགས་པོ་འདི་བསྡད་བྱས་ཡིན་ན་གཞོགས་གཅིག་ནས་ཕ་གི་བར་དུ་འགྲོ་དགོས་ཡག་གང་ཡང་ཡོད་མ་རེད་ལ་དེ་ག་ནང་བཞིན་དམིགས་བསལ་ཅིག་རི་ལི་ལྕགས་ལམ་འདི་ག་ཙམ་ཆེན་པོ་དང་མགྱོགས་པོ་འདི་ག་ཙམ་ཅིག་རྒྱ་ནག་ངོར་བཟོས་བྱས་ལའོ་གིས་རྒྱ་ནག་ལ་ཡར་བཙོང་ཡག་གི་ཅ་ལག་འདི་ག་གང་ཡང་ཡོད་མ་རེད། དེ་འདྲ་སོང་ཙང་ད་ལྟ་རྒྱ་མི་མར་ལའོ་སི་ནང་ཡོང་ཡག་མེད་བཞིན་ཡར་འགྲོ་ཡག་འདི་གི་རྒྱུ་མཚན་དང་ད་ཁོང་ཚོ་ཡུལ་སྐོར་སྤྲོ་འཆམ་ཡིན་ནའི་ལས་ལའོ་མི་དེ་ག་དེ་ཡིན་ན་རྒྱ་ནག་ནང་འགྲོ་ཡག་གི་དངུལ་དང་དེ་བཅས་ཡོད་རྒྱུ་མ་རེད་དེ་འདྲ་སོང་ཙང་ད་དེ་ད་བེད་ད་རང་རྒྱ་ནག་གི་དཔལ་འབྱོར་ཁེ་ཕན་དང་མཐའ་མའི་ཁོང་ཚོའི་དམིགས་ཡུལ་རི་ལི་ལྕགས་ལམ་དེ་ནས་མར་ཐའི་ལན་ནས་བཟོས་བྱས་ད་ད་ལྟ་ཐའི་ལན་གི་ལའོ་གི་ས་མཚམས་ནས་ཐའི་ལན་གྱི་རྒྱལ་ས་བེང་ཀོག་བར་དུ་རྒྱ་མིས་བཟོ་གི་ཡིན་ཞེས་བྱས་ད་ཁོང་ཚོས་འཆར་གཞི་མང་པོ་བཏོན་པ་དེ་ལས་ད་དུང་ཐའི་ལན་གྱིས་ཁས་བླངས་ཡོད་མ་རེད་ད་དེ་བཟོས་པ་ཡིན་ན་ག་ལེ་ག་ལེ་ཡིན་ན་རྒྱ་ནག་གི་བེད་ད་དེ་ནས་མར་བཟོས་བྱས་མ་ལེ་ཤི་ཡ་ནས་སིང་ག་པུར་བར་དུ་བཟོ་ཡག་གི་དེ་ཡིན་ན་ཁོང་ཚོའི་དམིགས་ཡུལ་གལ་ཆེན་པོ་ཞེ་པོ་ཅིག་རེད་བ་ད་གལ་སྲིད་མི་རྒྱ་ནག་གཞུང་གིས་དམིགས་ཡུལ་ཁོ་རང་ཆེན་པོ་འདི་བྱེད་བྱས་ཁོ་རང་ཚོས་འགྲོ་སོང་བཏང་ཁོ་རང་ཚོས་ལམ་ཁ་དེ་བཟོས་ཡོད་པ་ཡིན་ན་གཅིག་རེད་བ་མཐའ་མ་མཐའ་མ་དེ་ཐེར་འབུམ་དྲུག་མན་ཙམ་ཞིག་ཡིན་ན་ལའོ་གི་བུ་ལོན་བཟོས་བྱས་རྒྱ་ནག་ལ་ཡ། འཛམ་གླིང་དངུལ་ཁང་གིས་འཚོལ་བར་བྱས་པའི་ད་རི་ཀེ་སི་ལའོ་ཀི་ཕྱི་རྒྱལ་འབྲེལ་ཡག་གི་བུ་ལོན་གྱི་ཕྱིས་འབྱུང་འབྱོར་པ་ཏི་ཡིན་ན་ཁོ་ཚོའི་རྒྱལ་དམངས་དཔལ་འབྱོར་གྱི་བརྒྱ་ཆ་བརྒྱ་དང་ཉི་ཤུ་ཚུད་ཅིག་འདུག་ད་ཁོ་ཚོའི་རྒྱལ་དམངས་དཔལ་འབྱོར་ལས་བུ་ལོན་འབྲེལ་ཡག་མང་ཆགས་བསྡད་ཡོད་རེད་ཕྱི་རྒྱལ་ལ་ཡང། འདིའི་ནང་ནས་མང་ཆེ་ཅིག་གིས་ནི་ཏང་གི་རིགས་ལས་ལྕགས་ལམ་འདི་དང། ད་ག་ནང་བཞིན་རྒྱ་ནག་གི་བི་ཀའི་ཆུ་མཛོད་ཀྱི་གློག་ཁང་དེ་མང་པོ་ཞིག་རྒྱག་དགོས་རེད། དེ་ཚོ་མང་པོ་ཞིབ་ཅིག་བ་ལོན་བཟོས་ཀྱང་ད་བ་ལོན་དེ་ག་མང་ཆེ་རྒྱ་ནག་ལ་ཡར་བརྟེན་བྱེད་བསྡད་དགོས་ཡིན་པ་འདྲ། ཨ་ལའོ་ས་ཁོར་མ་བཟང་སྐོར་ནས་འདི་གཉིས་ནས་རྒྱ་ནག་ལ་བརྟེན་བྱེད་བསྡད་མགྱོགས་རེད་ཁོ་དམར་པོའི་རྒྱལ་ཁབ་རེད་སྤྱིར་བཏང་མི་མང་དུ་ཚོ་ངོ་རྒོལ་བྱས་སམ་འཇའ་འདོན་བྱས་ཀྱང་འདི་དབང་ཆ་འདི་ག་ག་ཡོད་མ་རེད་ད་བྱ་ཐབས་གས་མེད་བྱས་ཚོད་པ་ར་བྱས་ན་ད་ད་ལྟོ་བ་ལ་སང་རྒྱུ་ཐོག་ལས་ཚོགས་ཚོ་དུས་འགོ་འདུག་རྒྱ་ནག་གི་ལྟོ་བ་ལ། ལའོ་གཞུང་གིས་དཔོན་རིགས་དང་ད་དུང་ལིའ་ཨང་དངུལ་སྤྲད་ས་འགོ་སེལ་ལས་གྲྭ་དེ་འདྲས་འགོ་བཙུགས་རྗེས་ད་བར་ལོན་དེ་ཡིན་ན་ལའོ་གིས་དོགས་འདྲི་བྱ་ཆེད་བསྡད་བསྡད་རེད། ད་ད་གི་ནང་བཞིན་ང་རང་དང་ཐག་ཉེ་ཤོས་དེ་ཡིན་ནི་གར་ཐོག་ཟིན་ནས་བལ་ཡུལ་ནང་ལོག་ལ་ཡ་ད་ངས་དཔེ་མཚོན་དུ་ཚོ་དོགས་པ་ལ་ཡ་སྐྱིད་ཤག་ཡུལ་གྲུ་དང་ཨ་ཧྥེ་རི་ཁ་དང་མང་པོ་བགྲང་ཡག་འདུག་ད་ལས་ངས་ད་རིང་འདི་གདམ་དགོས་པ་ཅི་ག་རེ་ཡིན་ཟེར་ནས་ད་བལ་ཡུལ་དུ་ང་རང་ཚོ་བརྒྱུད་ཞིབ་འབྱོར་བ་བྱས་ཙང་ཁོ་ཚང་མ་ལོག་ག་བལ་བལ་ཡུལ་གྱི་དཔེ་མཚོན་དུ་བཞག་པས་ནི་དངོས་ས་དོད་ཤོས་འགོར་སོང་འདུག་བལ་ཡུལ་ནང་ལོག་ལ་ཡ་སྤོག་ར་ལ་ཡ། གནམ་ཐང་ཆེན་པོ་བཞུར་རྒྱབ་ཅན་གནམ་ཐང་འདི་ད་ལོའི་སྤྱི་ཚེས་དང་པོའི་ཚེས་བཅུ་གཅིག་ལ་ཡག་ཡིན་ན་དངོས་སུ་ཡིན་ན་སྒོ་འབྱེད་བྱས་པ་རེད། བལ་ཡུལ་གྱི་དཔོག་རབས་སུ་སྤྱི་ཐང་ཚང་མའི་ཁྱིམ་ག་རེ་བི་ག་ཡག་ཡོད་སྒོར་སྤྲོ་འཆམ་དང་དེ་འདྲའི་ཡོང་ཡན་མ་གུ་ཞིབ་བརྗོད་དང་སྔས་མ་གནམ་ཐང་ཆུན་ཆུན་བརྗོད་ས་རེད་བལ་པོའི་གཞུང་གས་གཅིག་སྟོང་དགུ་བཅུ་བདུན་བཅུ་སྟོན་དྲག་ན་ནས་ཀྱེ་བཤད་དེ་བཞག་པའི་དཔོག་ར་དེ་བལ་ཏེ་ཡུལ་སྒོར་སྤྲོ་འཆམ་ཡོང་ས་ཡིན་ན་གལ་ཆེན་པོ་བཟོས་བས་ནི་ཁོང་ཚོའི་དཔལ་འབྱོར་ལ་ཕན་ཐོག་ཡོང་སྒོར་དེ་འདྲའི་སུམ་ཚང་གནམ་གྲུའི་ཐང་ཡག་ཚེ་རྒྱག་དགོ་འདུག་བཅུ་ཚེས་བདུན་བཅུ་སྟོན་དྲག་ན་ནས་བཤད་བྱས་བསྡད་བྱས་ཡིན་ན་རྒྱ་ནག་དང་སྐྱེ་ཁྲི་མང་པོ་བྱས་བཞག་བྱས་བྱས་ད་གང་དག། ཉིས་སྟོང་གི་བཅུ་རྐང་ཐོག་ནས་འགོ་འཛུགས་བྱས་ཡིན་ན་ཕོག་རག་ཡ་རྣམས་དང་རྒྱབ་རྒྱུའི་ཁས་ལེན་བྱས་རྗེས་མཐའ་མ་དེ་རྒྱ་ནག་གིས་ཀྲུང་གུང་འགོ་འབྱེད་ཟིན་ཡ་ཕི་ཁེ་ཡ་ཁོང་ཚོའི་རྣམས་དང་དང་རི་ལི་ལང་ཀ་དང་འདི་རྒྱ་གཞུང་གཉིས་ཀྱི་བཟོ་ཚོང་ལས་ཁང་ཆེན་པོ་ཆེ་རེད། འདིས་རྒྱབ་རྒྱུ་བྱས། འདིའི་འགྲོ་སོང་དེ་གས་དེ་རྒྱ་ནག་གཞུང་གི་དངུལ་ཁང་གས་བུ་ལོན་བཏང་རྒྱུ་བྱས་ཤག་བལ་པོའི་འཆར་གཞིར་བྱས་པ་ཡིན་ན་ཨ་མི་རི་ཀའི་སྒོར་མོ་དུང་ཕྱུར་གཅིག་ཚེ་ཆེ་ས་ཡ་བརྒྱ་ཚེ་ཆེ་ཆུང་བྱས་པའི་རྣམས་དང་རྒྱ་ཡག་གིས་ད་ཁོང་ཚོའི་རེ་བ་ཆེ་ཤོས་དེ་དག་ཏུ་བརྗོད་ས་རེད། ཡུན་ནན་ལས་ཕག་བཅས་ཚུགས་བཅས་ཐ་ན་ཀྲུང་གུང་སྒོ་འབྱེད་ཟེར་ནས་དེའི་བཟོ་ཚོང་ལས་ཁང་དེ། ང་ཚོས་འཆར་གཞི་དང་དེ་གང་དགའ་ཁོ་རང་དུ་བཟོས། ཨུ་ཚུགས་རྒྱབ་བཅས་གང་དག་ད་ཚོད་དཔག་རེ་བྱས་མིན་ནི་ད་ཧ་འདི་དོགས་པ་ལ་ཡང་གནས་ཚུལ་དེ་ཚོ་ནང་ལོགས་ལ་ཡང་ངས་རྫུ་གུ་རྫུན་ཟེར་དུ་མེད་དེ་ལས་བལ་ཡུལ་ནང་གནས་སྟངས་ང་རང་ལྟ་བལ་པོ་ཚོ་ཞིབ་ཤིང་གི་ར་བ། ཏན་ཏན་དོགས་པ་བལ་པོའི་དོགས་པ་ལ་ཡང་དཔོན་པོར་འདས་སྟངས་དེ་དག་ལ་ཡང་མང་པོ་ཅིག་ཟག་པ་སྤྲད་ཡོད་གི་ར་བ། འདི་འདྲས་བྱས་བྱས་མཐའ་མ་དེ་གང་དག་ཁོང་ཚོས་ཕི་ཀའི་ཡང་གན་རྒྱ་ལ་ཡང་གསལ་ཡིག་བརྒྱབ་པའི་སྐབས་དེ། སྒོར་མོ་ནི་དུང་ཕྱུར་གཉིས་དང་ཕྱེད་ཀ་ཚོ་ཆད་འགྱོ་ཅིག་གནམ་ཐང་ཆེ། ད་གནམ་ཐང་འདི་དུ་ཆེན་པོ་ཞིབ་ཅིག་ད་སྤོག་ར་སུ་ཆེན་པོ་ག་གེ་ཡོད་མ་རེད་བ། བྱས་བྱས་ཡིན་ན་རྒྱལ་སྤྱིའི་གནམ་ཐང་ཆེན་པོ་ཞིབ་ཅིག་དེའི་སྐབས་དེ་ཡིན་ན་རྒྱ་ནག་གཞུང་ཟས་བྱས་པ་ན་གནམ་ཐང་དེ་བརྒྱབ་ཚར་བའི་རྗེས་ལ་ཡ། ལོ་རེ་རེ་ལ་ཡ་བལ་ཏུ་རྒྱལ་སྤྱིའི་གནམ་གྲུ་ག་ཚད་སི་འཕེལ་དགོས་རྒྱུ་འགོ་ཡོད་མེད་སྤོག་ར་ལ་ཡ། ད་གནམ་གྲུ་ཡིན་ན་རེ་རེ་འཕེལ་ཡོང་རྒྱུ་ཟིན་པ་གོ་གནམ་ཐང་ལ་ཡ་ཡོང་འབབ་ཡོང་འགོ་ར། ད་ག་འདྲ་ལོ་བཅུ་ཉི་ཤུ་གེ་ཚད་ནང་ལོག་ལ་ཡ་བ་ལོན་སྤྲད་གོ་དགོས་ནས་དེ་སྤྲད་ཡ་དེ་ག་དེ་དཀའ་ངལ་ཅན་ཡོང་གོ་མ་རེད་བྱས་བྱས་ད་ག་འདྲ་རྩིས་དེ་སྙིང་རྗེ་མོ་ཞིབ་ཅིག་རྒྱབ་བྱས། བལ་པོའི་གཞུང་ལ་ཡར་བརྟེན་ཡོད་ས་རེད་དེ་བྱས་བྱས་ད་གང་ལྟར་མཐའ་མ་དེ་ཡིན་ན་ཁོ་ཚོས་ས་ཡིག་རྒྱབ་རྒྱབ་ཚར་བའི་རྗེས་ལ་ཡིན་ན་ཉིས་སྟོང་བཅུ་དྲུག་སོགས་ནས་གནམ་ཐང་ཆེན་པོ་རྒྱག་ཡག་འགོ་བཙུགས་ཤག་ད་གནམ་ཐང་ཆེན་པོ་དེ་རྒྱབ་དུས་ཙམ་པ་རྒྱུད་གཅིག་ལམ་གཅིག་གི་ལས་གྲྭ་གཞན་པ་དེ་ཚོ་དཔེ་མཚོན་མང་པོ་གཅིག་གི་ནང་ལོག་ལ་ཡར་ད་སྐྱོན་ཆ་དེ་ཚོ་ཡོད་ར་བ་དེ་ཚོ་བསྟན་ཡག་དེ་ཚོ་ཡིན་ན་འདི་ནས་སྟོན་ཐུབ་ཀྱི་འདུག་ག་རེ་ཟེར་ན་དེའི་སྐོར་དེ་ཉེ་དུས་རང་དེ་ཕལ་ཆེར་ཉིན་མ་གཉིས་ཙམ་ཞིག་གོང་རང་ལ་ཡར་ད New York Times གསར་ཤོག་བྱ་བ་འདིའི་ནང་ལོག་ལ་ཡར་ད་བལ་ཡུལ་ལ་ཡར་སྤོག་ར་གནམ་ཐང་དེ་གང་འདྲ་བརྒྱབ་ཡོད་མེད་སྐོར་ཡང་ཡིན་ན་ངོ་སྤྲོད་ཞེ་པོ་ཅིག་ཞིབ་ཕྲ་པོ་བྱས་ཤག་བྱས་ཙང་ངས་ད་རིང་དེ་ཡང་ངོ་སྤྲོད་ཞུ་ཡ་དེ་མང་པོ་ཅིག་ནང་དོན་དེ་ཡིན་ན New York Times རྩོམ་འདི་གཞི་བཞག་བྱས་ངོ་སྤྲོད་ཞུ་གི་ཡིན། དང་པོ་དེ་ངས་ད་གིན་ཞུས་པ་ནང་བཞིན་རེད་བལ་ཡུལ་གྱི་བདག་གི་ཚེ་ཆེན་པོ་མོ་ཀོག་ལམ་ནས་རེད་རྒྱ་ནག་གཞུང་གི་ཆེན་པོ་ད་དེ་ཡིན་ན་རྒྱུད་གཅིག་ལམ་གཅིག་ལས་གྲྭ་མང་ཆེ་འདི་རེད་ག་རེ་ཟེར་ན་ག་འདྲ་གང་བྱེད་ཅིག་ཡོད་པ་ཡིན་ནའི། ད་ལྟ་ཀྲུང་གུང་གོ་ཅི་ཟེར་མཁན་བཟོ་ཚོང་ལས་ཁང་བྱ་བ་འདིའི་ལས་ཀ་བྱེད་མཁན་དང་དེ་ཚོའི་ངོས་ནས་བཤད་ན་ཆེས་ཚང་ཚང་བྱས་ཡོད་ན། གཅིག་ནས་ཁོ་ཚོ་ཡིན་ན་ད་ཁེ་བཟང་ཡོང་གི་རེད་གཉིས་ནས་ཡིན་ན་ཁོ་ཚོ་འདིའི་དཀྱིལ་ནས་ཟ་སྒོ་ཟ་ཡ་དེ་ཞེ་པོ་ཅིག་མང་ཡོང་གི་རེད། དངུལ་དེ་ག་རེ་སྤྲད་དགོས་ཟེར་ན་དངུལ་དེ་ཡང་ན་རྒྱ་ནག་གཞུང་གིས་དངུལ་སྒང་ག་སྤྲད་དགོས་རེད་ཡང་ན་མཐའ་མ་དེ་ཡིན་ན་བལ་པོའི་གཞུང་གིས་བུ་ལོན་སྤྲད་དགོས་ར་དེ་ཁོ་རང་ཚོས་འགན་འཁྱེར་ཡོད་མ་རེད་ད་ཡིན་ན་དེའི་བར་དག་ལ་ཡང་དངུལ་དེ་ག་མང་པོ་ཞེ་པོ་ཅིག་ཡིན་ན་བར་དག་ལ་ཟ་སྒོ་ཟ་ཡ་དང་དེ་འདྲས་མང་པོ་ཅིག་ཏན་ཏན་བྱས་ཡོད་ཀྱི་རེད་བསམ་གྱི་འདུག། ལས་གྲྭ་འདི་ཡིན་ན་རྒྱ་ནག་གི་བཟོ་ཚོང་ལས་ཁང་བྱེད་ཀྱི་ཡོད་པ་སོང་ཙང་བལ་པོའི་ངོས་ནས་ལས་གྲྭ་འདི་གཅིག་འགྲིག་འདུག་མི་འདུག་ལྟ་མཁན་དང་དེ་འདྲས་ཀྱི་ལྟ་རྟོག་བྱེད་མཁན་མི་གཅིག་གཙོ་ཆེ་བསྐོ་དགོས་འདུག་ཨང་འདི་ཡིན་ན་མུ་ར་རི་གའོ་ཏམ་ཟེར་མཁན་གྱི་མི་ཅིག་འདུག་བལ་པོ་ཅིག་ཁོ་རང་བསྐོས་བཞག་ད་མི་དེ་ནི་ཞེ་པོ་ཅིག་ཉམས་མྱོང་ཡོད་རྒྱུ་ཅིག་རེད་བཞག་ཁོ་རང་རང་འདི་འདྲའི་ཐོག་ལ་ཡ་མཁས་པ་བྱས་སློབ་སྦྱོང་བྱས་རྦད་དེ་ཆེ་ལེགས་པ་བྱས་བྱས་ཡིན་ན་འདིའི་སྔོན་ལ་སའུ་ཏི་ཨ་ར་པིའི་དོ་བལ་ད་བལ་པོའི་འདི་འཛུགས་སྐྲུན་བྱེད་ག་འགྲོ་མཁན་མང་པོ་ཡོད་ར་བ་འདི་མ་ཟད་འདིའི་སྔོན་ལ་ཡ་ཁ་ཏར་ཟེར་ཏེ་དེ་ནི་འཛམ་གླིང་རྐང་རྩེད་སྤོ་ལོའི་རྩེད་འགྲན་མང་པོ་བྱས་མ་སོང་ང་འདི་དུས་ཡིན་ན་རྐང་རྩེད་སྤོ་ལོ་རྒྱབ་སའི་ཚོགས་ཁང་ཆེན་པོ་འདི་འདྲ་མང་པོ་རྒྱབ་དུས་ཙམ་པ་ཁོ་རང་འདིའི་ནང་ལོག་གི་རྦད་དེ་ལྟ་རྟོག་བྱེད་ཡས་ཀྱི་ལས་ཀ་འདི་གལ་ཆེན་པོ་འདི་མང་པོ་བྱེད་མྱོང་ཤག་འདི་འདྲ་སོང་ཙང་ཁོ་རང་ལ་ཡག་ཡིན་ན་ལྟ་རྟོག་བྱེད་རོགས་བྱེད་ལབ་འདུག་ཨང་ད་བྱས་ཙང་ཁོ་རང་གིས་ད་རིང་འདི New York Times ལ་ཡག་ཡིན་ན་གནས་ཚུལ་འདིའི་སྐོར་དུ་ངོ་སྤྲོད་བྱས་ཤག་ཁོ་རང་ཕ་གིར་ཕྱིན་བྱས་ཨ་ནི་ལས་གྲྭ་དེ་འགོ་བཙུགས་གར་འགྲོ་དུས་ཙམ་པ་ད་རྒྱལ་སྤྱིའི་ཐོག་ལ་ཡང་སྤྱིར་བཏང་ཅིག་ལས་གྲྭ་དེ་འགོ་བཙུགས་དུས་སྔོན་ནས་གྲ་སྒྲིག་གང་འདྲ་བྱེད་དགོས་མེད་ཁོར་ཡུག་ལ་ཡང་ཤུགས་རྐྱེན་གང་འདྲ་ཐེབས་ཀྱི་ཡོད་མེད་ཁོ་རའི་གནས་སྟངས་གང་འདྲ་ཡོད་མེད་དེ་ཚོ་མང་པོ་ཅིག་ཞིབ་འཇུག་བྱས་བྱས་འདིའི་སྒང་ལ་ཡང་འཆར་གཞི་བཏོན་བྱས་བཟོ་དགོས་ཀྱི་ཡོད་ར་ཁོ་རང་ཚོ་འདི་འདྲས་གི་འདྲས་ཁྱོན་ནས་མི་འདུག་ཐ་ན་ཕར་བཞག་ད་ལས་གྲྭ་འདིའི་ནང་ལོག་གནམ་ཐང་གསར་རྒྱབ་དུས་ལས་ཀ་གལ་ཆེ་ཤོས་དེ་ག་རེ་ཟེར་ན་གནམ་གྲུ་མར་བབས་དུས་དང་གནམ་གྲུ་ཡར་འཕུར་དུས་ཙམ་པ་ཁོ་རྒྱུག་འགྲོ་སའི་ཅིག་ས་བསྒྲགས་ཅིག་ཅིག་འདུག་ཨང་ཁོ་ལ་འགག་སུ་འདིར་འཛུལ་དགོས་ཀྱི་འདུག་ཨང། ད་ལྟའི་ཡིན་ན་མ་བརྒྱབ་གོང་ནས་ཨ་ལེ་ས་དེ་གའི་གྲུས་བྱས་ས་དེ་གའི་རྫས་ལྕགས་ལོས་ཀྱི་རྫས་སུ་གཏོགས་སོབ་ལོས་ཀྱི་རྫས་སུ་གཏོགས་དེ་ཚོ་ཞིབ་ཞིབ་འཇུ་བྱས་འདི་ལ་གཞིག་བཞག་བྱས་ཡིན་ན་མ་ཀོང་ཏུང་གི་རྫས་སུ་གྲུ་གུ་གཏོགས་དེ་ཚོ་གྲུ་ཡ་དེ་ཚོ་ཡིན་ན་ཞིབ་བྱེད་གལ་ཆེན་པོ་བྱས་བྱས་བསྙལ་ལས་དེ་སྐོར་ལ་ཡང་ཞིབ་བཏགས་གོ་ཡོད་ས་རེད། ཁོ་རང་ཕི་ཁའི་ལས་གྲྭ་དེ་གྲུ་འཛིན་པ། གང་ལྟར་འདི་གའི་འདི་བརྟག་དཔྱད་ཅན་མ་བྱས་གོང་ནས་ཨ་མདའ་རྒྱ་མིའི་བཟོ་ཚོང་ལས་ཁང། ཀྲུང་གུང་གོ་ཅིས་ངས་དེ་འདི་གང་ག་ས་དེ་གས་བྲུས། དེ་གས་དེ་གནམ་གྲུ་རྒྱུགས་ས་དེ་གས་གང་ག་བཟོས་གང་ག་བྱས་ཚར་བཞག། ད་དེ་གས་བྱས་བྱས་ཡིན་ན། དེའི་འོག་གི་སའི་མཁྲེགས་ལོད་དང་སོབ་ལོད་དེ་གས་ག་ཚད་ཡོད་རེད་ཅེས་ཁོ་རང་གིས་རྩད་གཅོད་བྱེད་ཁག་འགྲོ་དུས་དེ་འདྲས་ཀྱི་ཕི་ཀའི་ཡིག་ཆ་དེ་ག་གས་ལྟ་ཡ་མི་འདུག་གང་ལྟར་ཁོ་ཚོས་དངོས་གནས་ཞིབ་འཇུག་བྱས་ཡོད་ན་མེད་ན་དེ་ཚོ་གསལ་པོ་ག་རེ་མི་འདུག་ད་ད་ག་ནང་བཞིན་གྱི་དཔེ་མཚོན་དེ་མང་པོ་ཞེ་པོ་ཅིག་འདུག་དཔེ་མཚོན་ཆ་བཞག་པ་ཡིན་ན། ཨ་ད་སྤྱིར་བཏང་གི་ལས་གྲྭ་ཡིན་ན་ཧ་ཆེན་པོ་རེད། ཁོ་རང་འགྲོ་སྟངས་ལྟར་བྱས་བྱས་ཡིན་ན། ལས་གྲྭ་འདི་འདྲས་ཅིག་ད་རྒྱལ་ཁབ་ཅིག་གི་ནང་ལ་བཟོ་ཚོང་ལས་ཁང་ཅིག་བྱེད་ཀྱི་ཡོད་ན། ཁོ་ཚོ་ལས་ཀ་བྱེད་ཉན་དངོས་སུ་དེ་མ་ཡིན་པའི་ཕྱི་ནས། ཨ་ནི་ལས་དོན་འདིའི་ཐོག་ལ་ཡ་མཁས་པོ་ཡིན་པའི་ད་མི་མང་པོ་ཅིག་བསྐོ་བྱས་ཡིན་ན་འདི་ལ་ཡ་རྒྱུན་དུ་འཁོར་ནས་ལྟ་ཞིབ་བྱེད་ཡ་དང་ཞིབ་འཇུག་བྱེད་ཡ་དང་ལས་ཀའི་སྤུས་ཚད་དེ་གས་ག་འདྲས་ཡོང་གི་འདུག་ཅ་ལག་སྤུས་ཚད་ག་འདྲས་འདུག་ལྟ་ཉན་དེ་ཚོ་ཡིན་ན་ཞེ་པོ་ཅིག་དགོས་ཀྱི་ཡོད་ས་རེད། དེ་ཚོ་དགོས་ཡ་ཆེད་དུ། དངུལ་ཁང་བུ་ལོན་དེ་ལེན་དུས་ཙམ་པ་འདིའི་ནང་ལོག་ནས་སྒོར་མོ་ས་ཡ་གསུམ་ཙམ་ཅིག་ཡིན་ན་དེ་ཚོའི་ཆེད་དུ་རང་ད་ཕྱི་རྒྱལ་ནས་མཁས་པ་འདི་སྐད་བཏང་བྱས། ཁོ་ཚོ་ལ་གླ་སྤྲད་ཡག་གི་ཁོ་ཚོའི་དངུལ་རྩིས་ཀྱི་གྲ་སྒྲིག་ནང་བཞག་བཞག་ཡོད་ས་རེད། ཡིན་ནའི་ཁོ་རང་ཟེར་དེ་ག་དམ་ཟེར་ཉན་དེས་གསུང་ཡག་བྱས་པ་ཡིན་ན། མཐའ་མ་དེ་ཡིན་ན་སྒོར་མོ་སྟོང་ཕྲག་བཅུ་མིན་པ་བེད་སྤྱོད་བཏང་མ་སོང་ཟེར་དེའི་དོན་དག་ད་རྡོག་རྡོག་བཤད་པ་ཡིན་ན་ཕྱི་ལོག་མི་སྐད་བཏང་བྱས་དེ་ལྟ་ཞིབ་བྱེད་ཉན་ཡིན་ན་གཅིག་སྐད་བཏང་ཐུབ་མ་སོང། ད་ཁོ་རང་གི་ངོས་ནས་ལས་ཀ་དེ་ཚོ་སྤུས་དག་པོ་མི་འདུག་རྒྱ་ནག་ནས་འཁྱེར་ཡོང་བའི་ཅ་ལག་དེ་ཚོའི་སྤུས་ཚད་ག་ཚད་ཡོད་རེད། ཨང་ཀི་དང་དེ་མུ་གུ་འབྱུང་ཁུངས་རེད་བ། དེ་ཚོ་གང་གི་ལོག་ལ་ཁོ་ཡིག་ཆ་ཅིག་རེད་བ། དེ་ཚོ་གང་གི་ལོག་རྩད་གཅོད་ག་དེ་ཚོ་ཁྱོན་ནས་བཤད་ཉན་མི་འདུག་ཨང་ཁོ་རང་གི་ག་དུས་ལབ་པ་ཕྱིན་ནས་ལས། དེ་མིན་བཟོ་ཚོང་ལས་ཁང་དུ་ལབ་དུས་ཁོ་ཚོས་གང་དུ་བ་ཕྱིན་བྱས་ད་བལ་པོའི་གཞུང་དང་དེ་ཚོ་ཕྱིན་བྱས། གང་ལྟར་ཁོ་ཚོ་ག་འདྲ་སྐད་ཆ་བྱས་ཀྱི་ཡོད་ན། ཁོ་ཚོས་གང་ག་སྒྲིག་བྱས་བྱས་ཡིན་ན་ཁོ་རང་ག་གེ་བྱེད་ཐུབ་མི་འདུག་དེ་འདྲ་མང་པོ་བྱུང་པའི་རྗེས་ལ་ཡིན་ན་མཐའ་མ་དེ།

ཨ་ད་ཁོ་རང་བལ་པོ་གཅིག་པོ་མ་རེད། ད་རྒྱ་ནག་གཞུང་ངོས་ནས་རྒྱ་ནག་དངུལ་ཁང་གི་དངུལ་དེ་ད་བུ་ལོན་ཆེན་པོ་ཞིག་རག་རེད། སྒོར་མོ་དུང་ཕྱུར་གཉིས་ལྷག་ཙམ་གཡར་གྱི་ཡོད་རེད་བ། འདི་གཡར་དུས་ཙམ་པ་འདིའི་ལས་ཀ་ལ་ཡ་ལྟ་རྟོག་བྱེད་ཉེན། རྒྱ་ནག་ནང་ལོག་གི་ཡིན་ཨང། ཨ་ད་བཟོ་ཚོང་ལས་ཁང་འདི་མིན་པའི་བཟོ་ཚོང་ལས་ཁང་གཞན་པ་ཡིན་དེ་ད་ཁྱད་ལས་པ་ཡོད་རེད་པ། དེ་འདྲས་ཅིག་ཕི་ཀའི་བཏང་བྱས་ལྟ་རྟོག་བྱེད་ཉན་ཞིག་བཏང་ཤག། རུས་མིང་ཀྲའོ་ཆན་རྒྱོ་ཞིག་འདུག་དེ་ལ་ཡིན་ན་ཉུའུ་ཡོག་ཐའེམས་སྐད་ཆ་དྲིས་ཤག། ཁོ་རང་གི་ཟེར་ཡག་བྱས་པ་ཡིན་ན་ཁོ་རང་རྒྱ་ནག་ནས་བཏང་པའི་སྐབས་དེ། ཁོ་རང་གི་འགོ་ཁྲིད་ཀྱིས། ང་ལ་ཡག་ཅིག་རེད་བ། འདི་ཡིན་ན་ཁྱོད་བལ་ཡུལ་ཕྱིན་བྱས་གནམ་ཐང་རྒྱག་ཉན་གྱི་ད་རྒྱ་ནག་བཟོ་ཚོང་ལས་ཁང་འདི་ལ་ཡག་རྙོག་ཁྲ་ཞེ་དྲག་མ་བཟོས་ཟེར་གྱི་འདུག་ད་དངོས་གནས་བྱས་ན་ཁོ་རང་ལས་ཀ་སྐོར་སྤུས་ཚད་འགྲིག་མི་འདུག་འགྲིག་མི་འདུག་ཟེར་ལབ་དགོས་སྐོར་རྙོག་ཁྲ་མ་བཟོས་ཨ། ཁྱོད་རའི་ལས་ཀ་འདི་ཡིན་ན་ད་མཐོང་ཆུང་སོབ་ལྟར་བྱས་བྱས་གང་ལྟར་ཁོ་ཚོས་ཕི་ཁའི་བལ་ཡུལ་ལ་ཡག་བྱ་ཐང་ཞིག་མ་བརྒྱབ་ན་འགྲིག་གི་རེད་ཟེར་བྱས་ལབ་གི་འདུག་ག་རེ་ཟེར་ན་རྒྱ་སྐད་ཀྱི་ནང་ལོག་ལ་ཡག་ཅི་ཁྲང་དང་ཅི་ཁྲང་ཟེར་བ། བྱ་ཐང་དང་གནམ་ཐང་ཟེར་དེ་སྒྲ་གདངས་འདྲ་པོ་ཡོད་རེད་བྱས་ཙང་ད་ཧ་ལམ་མཐོང་ཆུང་སུབ་ཏོར་བྱས་བྱས་ཁོ་ཚོས་གང་ལྟར་བྱ་དེ་འཇུག་སའི་བྱ་ཐང་མ་བརྒྱབ་ན་འགྲིག་གི་འདུག་གནམ་ཐང་བརྒྱབ་ན་འགྲིག་གི་རེད་བྱས་ཙང་ཇུས་གཏོགས་ཞེ་དྲག་མ་བྱེད་ཁོ་ཚོ་ལ་ཡང་རྙོག་དྲ་མ་བཟོས་ཟེར་བྱས་ཁོ་རང་ལ་ཡང་ལབ་བྱུང་ཟེར་བྱས་བྱས་ཨ་འདི་ཉུ་ཡོག་ཐའེམས་ལ་ལབ་ཤག་ད་དཀའ་ངལ་ག་རེ་རེད་ཟེར་ན་གཅིག་རྒྱ་ནག་བཟོ་ཚོང་ལས་ཁང་དེ་ཚོ་རྒྱལ་ཁབ་སྐྱོ་པོ་དེ་ཚོ་ལ་ཡ་ལས་ཀ་བྱེད་ཁག་འགྲོ་དུས་ཙམ་པ་མཐོང་ཆུང་དང་དེ་དངོས་གནས་སྤུས་དག་པོ་རྒྱག་ཡག་དང་དེ་འདྲས་ཀྱི་བསམ་བློ་ཁྱོན་ནས་མེད་པའི་སྐབས་ལ་ཡ་གཙོ་བོ་དེ་ཡིན་ན་ད་ཕྱི་ནས་མི་གཞན་པ་གཅིག་གིས་བལྟས་བྱས་འདི་ཡག་པོ་ཡོང་གི་འདུག་མི་ལ་སོ་སྦྱོར་བ་འདིས་ཁོའི་ནུས་པ་དང་དེ་གས་ཁྱོན་ཡོད་ས་མ་རེད་ཨ་འདི་ཚོ་མ་བྱས་བྱས་བྱས་ལས་ཀ་བྱེད་ཐུབ་ཡག་གི་རྒྱུ་མཚན་གཅིག་ཡིན་ན་ད་མང་པོ་གཅིག་ཚོད་དཔག་བྱས་ན་ད New York Times གི་གསར་ཤོག་འདིའི་ནང་ལོག་ལ་ད་གཟའ་འཁོར་ལྟར་སྤྲད་པར་ད་འདྲ་ཟེར་ལབ་མི་འདུག་དེ་ལ་ཡིན་ན་ལས་ཐུག་སོམས་ལོག་པ་ད་ག་ད་ང་ཚོ་བལ་ཡུལ་རྒྱུས་ཡོད་ར་ང་ཚོ་བལ་ཡུལ་འགྲོ་མྱོང་ཡོད་ར་འོ་ད་དེ་ཚོ་ཕལ་ཆེན་བལ་པོའི་ད་དཔོན་པོ་འདི་ད་ཁ་གཅིག་གིས་ད་གཟའ་འཁོར་ཞིབ་གསལ་རྒྱ་མིས་སྤྲད་ཕག་ཟས་འདི་མང་པོ་བྱས་ཡོད་པ་གཏན་ཁེལ་བསམ་ཚར་འདུག་འདི་བསམ་པའི་སྐབས་དེ་ཡིན་ན། ཁོ་ཕྱིན་ནས་ལྟ་རྟོག་བྱེད་ཡག་ས་དེ་གལ་ཆེ་ལོས་ག་འདྲ་ཡིན་མིན། ཉེ་དུས་རང་ང་འདི་ཕི་གས་ཡུ་རོབ་ཕྱིན་རྗེས་ཡིན་ན་ཨ་ནི Brussels ལ་འགྲོ་བའི་སྐབས་དེ་ང་ཚོའི་ངོ་ཤེས་པ་ཅིག་ཡོད་དེ་ཁོ་རང་ཨ་ནི་ཡུ་རོབ་མཉམ་འབྲེལ་མཐུན་ཚོགས་ཀྱི་དངུལ་ཁང་ཆེན་པོ་ཅིག་ཡང་ཁོ་ཚོ་འདིར་རྒྱལ་ཁབ་སྐྱོ་པོ་འདི་ལ་ཡང་དངུལ་བུ་ལོན་སྤྲད་བྱས་ཡིན་ན་འཛུགས་སྐྲུན་བྱེད་པ་བྱེད་ཉན་དེ་རེད་དེ་འདྲས་ཅིག་གིས་ཁོ་ཚོའི་གཟུར་གནས་ཀྱི་ལྟ་ཞིབ་པའི་ལས་ཀ་བྱེད་ཉན་ཅིག་རེད་ཤག། ཁོ་རང་སང་ཉིན་དེ་ཡིན་ན་བེད་ནམ་ལ་ཕྱིན་རྗེས་ཡིན་ན་ཁོ་ཚོའི་ཆུ་མཛོད་གློག་ཁང་ཅིག་ལ་ཡར་དངུལ་ཁང་དེའི་དངུལ་ཞེ་པོ་ཅིག་སྤྲད་ཡོད་ས་རེད་དེའི་ལྟ་རྟོག་བྱེད་ག་འགྲོ་ཉན་རེད་ཤག་ད་ཁོ་རང་ཕི་གའི་ལས་ཀའི་གྲ་སྒྲིག་བྱེད་ཡ་ཐོག་སུ་བལྟས་དུས་དངོས་གནས་ཧང་སང་ཡ་རེད་ད་ཁོ་རང་གཙོ་བོ་ག་རེ་འདུག་ཟེར་ན་བེད་ནམ་ལོགས་ལ་ཡར་ཆུ་མཛོད་རྒྱབ་དུས་ཙམ་པ་ས་གནས་མི་མང་དེ་ཚོ་བསམ་ཚུལ་ག་ཚད་འདུག་ས་གནས་མི་མང་དེ་ཚོ་ལ་ཡར་གུན་གསབ་འདང་འདུག་མི་འདུག་ས་གནས་མི་མང་དེ་ཚོ་ལ་ཡར་དཀའ་ངལ་ག་ཚད་འཕྲད་ས་རེད་ཁོ་ཚོའི་བསམ་ཚུལ་ག་རེ་འདུག་ད་ཕི་ག་ཕྱིན་རྗེས་ས་གནས་རང་བརྟག་དཔྱད་བྱེད་ག་འགྲོ་འདུག་ག་ད་འདི་བལ་ཡུལ་དེ་ཅིག་བལྟས་པ་ཡིན་ན་ད་ས་གནས་མི་མང་བསམ་བློ་ག་འདྲ་གཏོང་གི་ཡོད་མེད་ཞིག་ད་ལྟ་ཕར་བཞག། གནམ་ཐང་རྒྱབ་དུས་ཀྱི་སྤུས་ཚད་དེ་ཕྱི་ནས་ལྟ་ག་ཡོང་རྗེས་ཡག་ལོས་འདུག་ཅེས་ལྟ་རྟོག་བྱེད་མཁན་མེད་པའི་འོག་ལ་ཡར་རྒྱག་གི་ཡོད་པ་དེ་གསལ་པོ་རེད་ཤག། ད་སྡུག་ཤོས་དེ་ག་རེ་རེད་ཟེར་ན། གནམ་ཐང་འདི་སྒོ་ཕྱེ་རྗེས་ཟླ་བ་བཅུ་ཙམ་ཅིག་འགྲོ་གི་རེད་བ་བཅུ་ཙམ་ཕྱིན་རྗེས་ཡིན་ན་ད་ལྟ་བར་དུ་ད་གང་ལྟར་འདིའི་སྔོན་ལ་ཡང་ཁོང་ཚོས་འཆར་གཞིའི་ནང་བཏོན་པ་དང་ཞེས་རྗེས་རྒྱལ་སྤྱིའི་གནམ་གྲུ་ག་ཚད་འཕུར་གྱི་ཡོད་མེད་ས་དེ་ཚོ་ད་ཕར་བཞག་རྗེས་ཡིན་ན། གནམ་གྲུ་རྒྱལ་སྤྱིའི་གནམ་གྲུ་འང་ད་གཅིག་ཀྱང་འབྱོར་མི་འདུག་ད་གཅིག་རང་གཅིག་ཕྱིན་གནམ་གྲུ་གཅིག་འབྱོར་ཤག་འདི་ག་རེ་ཟེར་ན་སི་ཁྲོན་ནས་ཡིན་ན་ཟླ་བ་ཁ་ཤས་ཅིག་གོང་ལ་ཡང་ཁོང་ཚོའི་ད་ཕར་ལ་ཡང་གྲུ་གཏོང་ཉན་དེ་འདྲ་ཅིག་གིས་དམིགས་བསལ་གྱིས་ད་ཆེད་ལས་བྱས་བྱས་ཡིན་ན་གནམ་གྲུ་གཅིག་གཅིག་འབྱོར་ཤག་མི་ཤེས་ཏེ་མི་ཤེས་གི། རྒྱལ་སྤྱིའི་གནམ་གྲུ་ཡིན་ན་གཅིག་འཕུར་ཐུབ་མི་འདུག་ཨ་ད་ལྟ་བར་དུ་འཕུར་པ་དེ་གང་ལོག་བལ་ཡུལ་ནང་ལོག་ལ་ཡང་གནམ་གྲུ་ཕར་ཚུར་དེ་འདྲ་འཕུར་མཁན་རྐྱང་རྐྱང་རེད་ཤག་ད་བསམ་བཏང་ན་ད་བལ་ཡུལ་ནང་ལོག་ལ་ད་གནམ་གྲུ་འཕུར་ནེ་ལེ་ཞེ་པོ་ཅིག་མང་པོ་ཅིག་འཕུར་འདུག་མར་ལ་གནམ་གྲུ་ཚོ་གང་པོ་ཆུང་ཆུང་ཞེ་པོ་ཅིག་རེད་པ་ཡིན་ནེ་ལེ་ཨ་ད་པོག་རཱ་གནམ་གྲུའི་ཐང་དེ་ད་བལ་གྲོང་ཁྱེར་ཆེན་པོ་ཞེ་པོ་ཅིག་ལ་ཡང་དེ་ནང་བཞིན་གྱི་གནམ་གྲུའི་ཐང་ཆེན་པོ་ད་ཞེ་པོ་ཅིག་བྱས། འདི་འདྲ་སོང་ཙང་ཁོ་གནམ་གྲུའི་ཐང་ཁོ་བེད་སྤྱོད་བཏང་མ་ཐུབ་ཅེས་བྱས། ད་བེད་སྤྱོད་བཏང་མ་ཐུབ་ཁུ་སོང་བར་གནམ་གྲུའི་ཐང་འགྲོ་ཚུགས་ཡིན་ན་ད་ལོ་འགྲོ་སོང་དང་དེ་གའི་འགྲོ་སོང་ཞེ་པོ་ཅིག་རེད་པ་ད་མགོ་སྐོར་ཆེན་པོ་ཞེ་པོ་ཅིག་རེད། འདི་ག་འདི་དམིགས་བསལ་རྒྱ་ནག་གཞུང་གི་ཡིན་ན་དངོས་གནས་བྱས་ན་གནམ་ཐང་དང་པོ་རྒྱབ་དུས་ཙམ་པ་ཡིན་ན་ད་ཞི་ཅིན་ཕིང་གིས་རྒྱུད་གཅིག་ལམ་གཅིག་གི་སྐད་ཆ་དེ་དག་མེད་དུས་གོང་ནས་འགོ་བཙུགས་ཤག་དེ་རེད་ཡིན་ན་ལས་གང་འདྲ་བྱས་ན་ཡང་རྒྱ་ནག་གཞུང་དེ་རིང་ཁ་སང་འདི་ཡིན་ན་རྒྱུད་གཅིག་ལམ་གཅིག་གི་ལས་འབྲས་ཅིག་ཡིན་ཞེས་དེ་ལྟར་དྲིལ་བསྒྲགས་རྟག་པར་བྱེད་ཀྱི་ཡོད། དྲིལ་བསྒྲགས་བྱས་པའི་རྐྱེན་གྱིས་རྒྱ་གར་གཞུང་གིས་ཡིན་ན་འདི་ལ་ལྟ་ཚུལ་ཤུགས་ཆེན་པོ་ཞིག་བྱེད་ཀྱི་ཡོད་ས་རེད། རྒྱ་གར་གཞུང་ག་རེ་ཟེར་ན་རྒྱ་ནག་གི་རྒྱུད་གཅིག་ལམ་གཅིག་ཟེར་ཉན་དེ་ལ་ཁྱོན་ནས་དགའ་པོ་ཡོད་མ་རེད། བལ་ཡུལ་གྱི་བུ་དྷ་ཟེར་ཉན་གྱི་ཁོང་ཚོའི་གནམ་གྲུའི་ལས་ཁུངས་ཤིག་འདུག་འདིས་རེ་བ་བྱས་པ་ནི་པོག་རཱ་ནས་ཝཱ་རཱ་ན་སི་དང་ལྡི་ལི། ལྡེ་ར་ལྡུན་དང་དེ་ཚོ་ལ་ཡང་གནམ་གྲུ་ཁག་ཅིག་དང་རྒྱལ་སྤྱིའི་གནམ་གྲུ་ཁག་ཅིག་འཕུར་ཡག་གི་རེ་བ་བྱེད་ཀྱི་ཡོད་ས་རེད་དེ་ལ་ཡིན་ན་ལས། རྒྱ་གར་གཞུང་གིས་ད་གནམ་གྲུའི་ཐང་དེ་ཡིན་ན་རྒྱ་ནག་གི་རྒྱུད་གཅིག་ལམ་གཅིག་གི་ལས་འབྲས་ཡིན་ལབ་སོང་ཙང། ཁྱོན་ནས་རྒྱ་གར་གིས་འཕུར་བཅུག་མ་བྱུང་ཟེར་ལ་ད་དེ་རྒྱ་གར་གིས་འཕུར་མ་བཅུག་དུས་ཙམ་པ་པོག་ར་ནས་འཕུར་བྱས་རྒྱལ་ཁབ་གཞན་པ་འགྲོ་ས་གང་ཡང་ཡོད་མ་ར་ཨ་ནི་རྒྱ་ནག་གཞུང་གིས་གང་ལྟར་ད་རྒྱ་ནག་ནས་པོག་ར་ལ་ཡང་གནམ་གྲུ་མང་པོ་ཞིག་འཕུར་ཡོང་གི་ཡིན་ཟེར་བྱས་ཁས་ལེན་ཐེངས་མང་པོ་བྱས་ཡོད་པ་འདྲ་ད་རེས་ད་ལྟ་ག་གལ་བྱུང་མི་འདུག་ད་མ་བྱུང་མ་ཟད་ཡིན་ན་ངས་བྱས་ན་མཇུག་མ་དེ་དཀའ་ངལ་དེ་ཡིན་ན་ལམ་སང་སེལ་ཐུབ་ཡག་ཅིག་རེད་བསམ་གྱི་འདུག་དེ་རིང་ཁ་སང་རྒྱ་ནག་ནང་ལོགས་ཕྱི་རྒྱལ་ལ་ཡང་ཡུལ་སྐོར་སྤྲོ་འཆམ་འགྲོ་མཁན་མི་ཉུང་ཞེ་པོ་ཕྱིན་བཞག

ལྟ་བ་དེ་ག་ཁོ་རང་གི་ས་གནས་ཀྱི་དཔལ་འབྱོར་གྱི་གནས་སྟངས་དང་མཚུངས་ཀྱི་མེད་པ་དེ་ཡིན་ད་ལྟ་དཔེ་མཚོན་གསལ་པོ་ཞིག་རེད་བསམ་འདུག་དེ་འདྲའི་སོང་ཙང་དེ་ལས་སྡུག་ཏུ་ཕྱིན་ཏེ་ཨ་ཧྥེ་རི་ཁའི་རྒྱལ་ཁབ་མང་པོ་དང་རྒྱལ་ཁབ་གཞན་པ་མང་པོའི་ནང་ལོགས་ལ་ཡ་རྒྱུད་གཅིག་ལམ་གཅིག་ཟེར་ཡག་དེ་འདྲས་རྒྱབ་བྱས་བཞག་བཞག་ཡོད་རེད་ད་མཐའ་མ་དེ་གྱོང་རག་མཁན་དེ་ཡིན་ན་ད་བལ་པོའི་གཞུང་གིས་བུ་ལོན་དེ་ག་སྤྲད་དགོས་རེད་ཟེར་གྱི་རེད། དེ་མ་ཟད་ཡིན་ན་གཅིག་བྱས་ན་རྒྱ་ནག་གཞུང་ངོས་ནས་བཤད་པ་ཡིན་ན་ལས་གྱོང་གུད་ཆེན་པོ་ཅིག་རག་ཡ་ཉེན་ཁ་ཡོད་རེད་བསམ་འདུག་ག་རེ་ཟེར་ན་བུ་ལོན་དུས་སང་ལོ་ནས་སྤྲད་ཡག་འགོ་བཙུག་དགོས་རེད་དེ་སྤྲད་ཡག་གི་ནུས་པ་ཁོར་མེད་དུས་ཙམ་པ་བལ་པོའི་གཞུང་གིས་ད་རྒྱ་ནག་གཞུང་ལ་ཡ་བུ་ལོན་དེ་གས་སྤྲད་མ་དགོས་བྱས་ཏེ་སྐུ་མཁྱེན་རྒྱབ་སྐྱོར་ཁོངས་ལ་ཡ་བརྩི་རོགས་བྱེད་ཟེར་བྱས་འབོད་སྐུལ་ཞུ་ཡ་འགོ་བཙུག་ཤག་དེ་འདྲའི་བྱས་བྱས་ཡིན་ན་རྒྱ་ནག་གི་བུ་ལོན་སྒྲུབ་མ་ཐུབ་པའི་ལས་གྲྭ་དེ་འདྲའི་མང་པོ་ཞེ་པོ་ཅིག་ཡོད་རེད་ད་དེ་འདྲས་ཡོད་པ་ཡིན་ན་ལས། ཞི་ཅིན་ཕིང་གིས་ལས་གྲྭ་ཡོད་རེད་པ་དེ་ག་ཡིན་ན་མུ་མཐུད་བྱེད་མདོག་ཁ་པོ་རེད། ཨ་ནི་དཔེར་ན་ཆ་བཞག་ན་དེ་ཏང་ཡུའི་ཝན་ཟེར་མཁན་ཅིག་ཡོད་རེད་ཁོ་རང་ཡིན་ན་སྔན་མ་རྒྱ་ནག་དམར་ཤོག་གི་དུས་དེབ་ཅིག་རྩོམ་སྒྲིག་བྱས་བྱས་ད་དེ་རིང་ཁ་སང་ཡིན་ན་ཕྱི་རྒྱལ་ལ་སྡོད་མཁན་ཅིག་རེད་ཁོ་རང་གི་དེ་དབྱེ་ཞིབ་བྱས་པ་དེ་ལ་ཡང་ང་མོས་མཐུན་ཡོད་ག་རེ་ཟེར་ན་ཁོ་རང་ཟེར་ཡག་བྱས་པ་ཡིན་ན་ད་ཞི་ཅིན་ཕིང་གིས་རྒྱ་ནག་གི་སྟོབས་ཤུགས་དང་ཤུགས་རྐྱེན་དེ་ཚོ་ཡིན་ན་རྒྱལ་སྤྱིའི་ཐོག་ལ་ཡང་རྒྱ་སྐྱེད་བཏང་ཡག་གི་ད་འདོད་པ་དང་ཧམ་སེམས་ཆེན་པོ་ཞིག་ཡོད་རེད་པ་ད་དེ་ཡོད་པའི་སྐབས་དེ་རྒྱ་ནག་ལ་ཡ་བསྟན་ཡ་རེད་ཕྱི་ལ་ཡ། གཙོ་བོ་དེ་ཡིན་ན་རྒྱུད་གཅིག་ལམ་གཅིག་ལྟ་བུའི་གང་ལྟར་ལས་གྲྭ་འདིའི་རིགས་དེ་བྱེད་ཡ་དེ་གཙོ་བོ་དེ་རེད། དེ་མ་ཡིན་པའི་ད་ནུས་པ་གཞན་པ་དེ་དཔེར་ན་ཆ་བཞག་ན་རྒྱ་ནག་གི་ཆབ་སྲིད་ཀྱི་ལམ་ལུགས་དེ་ཚོ་ཡིན། ད་འཛམ་བུ་གླིང་རྒྱལ་ཁབ་ཕལ་ཆེར་རྒྱ་ནག་ལ་དགའ་པོ་ཡོད་མཁན་དེ་གས་ཨོ་ང་ཚོ་རྒྱ་ནག་ནས་བཤུས་བྱས་རྒྱ་ནག་ནང་བཞིན་གྱི་དམར་ཤོག་གི་དེ་འདྲ་ཅིག་བྱེད་ཀྱི་ཡིན་བསམ་མཁན་འདི་ད་ཧ་ལམ་དེ་རིང་ཁ་སང་རྒྱལ་ཁབ་ཡོད་རྒྱུ་མ་རེད་བྱས་ཙང་ཁོ་ཆབ་སྲིད་ཀྱི་ལམ་ལུགས་ཐོག་ནས་དཔེ་བལྟ་ས་གང་ཡང་ཡོད་མ་རེད་རིག་གཞུང་ཐོག་ལ་ཡང་ང་ཚོ་རྒྱ་མི་ནང་བཞིན་ཆགས་ཆོག་ག་བསམ་མཁན་འདི་ཞེ་དྲག་གི་སྐྱོ་པོ་རེད་དེ་འདྲའི་སོང་ཙང་ད་ཕྱི་ལ་ཡང་ངོམ་རྒྱ་སྐྱེད་བཏང་ཡག་དེ་ཡིན་ན། རྒྱལ་ཁབ་སྐྱོ་པོ་དེ་ཚོ་ནང་ལོགས་ལ་ཡང་ད་བལ་ཡུལ་རྒྱབ་པ་དང་ལའོར་རྒྱབ་པའི་རི་ལི་ལྕགས་ལམ་དང་གནམ་གྲུའི་ཐང་དེ་ཚོ་ནང་བཞིན་གྱི་རྒྱག་ཡག་དེ་ཡིན་ན་ད་ཁོང་ཚོའི་ལག་ཆ་དང་ལམ་ཁ་གཙོ་བོ་ཆགས་བསྡད་ཡོད་རེད་དེ་འདྲའི་སོང་ཙང་འདིའི་སྒང་ལ་ཡང་ད་དེ་རིང་ཁ་སང་དཀའ་ངལ་མང་པོ་ཡོད་པ་ཡིན་ན་ལས་ཞི་ཅིན་ཕིང་གི་ལམ་ཁ་འདིའི་སྒང་འགྲོ་མདོག་ཁ་པོ་རེད་ཟེར་བྱས་བཤད་བཞག་བྱས་བྱས་ད་དེ་རིང་ང་ཚོ་གི་དབྱེ་ཞིབ་ལས་རིམ་དེ་ག་མཇུག་སྒྲིལ་གྱི་ཡིན། ང་ཚོའི་ལས་རིམ་འདིའི་སྐོར་ལ་ཡང་དགོངས་འཆར་འདི་ག་རེ་ཡོད་ན་འོག་དེར་བཞག་རོགས་གནང་ཞུ་གི་ཡིན། ང་ཚོའི་ལས་རིམ་གཟིགས་པར་ཐུགས་རྗེ་ཆེ།